ནས་སངས་རྒྱས་སི་གསུང། དེ་ནང་ནའང་ཐེག་པ་ཆེན་པོའི་གསུང། ཐེག་པ་ཆེན་པོའི་གསུང་ཀུན་ནི་ནང་ནའང། བྱང་ཆུབ་སེམས་དཔའ་ཀུན་ནི། ཉམས་ལེན། རྒྱ་ཆེ་བ་དང་གཏིང་ཟབ་པ་ཚང་མ་ཞིག་བསྡུས་ཏེ་ཡོད་མཁན་ནི། འཕགས་པ་བཟང་པོ་སྤྱོད་པའི་སྨོན་ལམ་མི་རྒྱལ་པོ། ཡེ་ནས། སློབ་སྦྱོང་མཛད་མཁན་ནི་ན་ཐོས་བསམ་མཛད་མཁན་ནི། ཡེ་ནས། ཆོས་གྲོགས་ཚང་མ་ལ་ཡང་འཇུ་ལེ་ནང་བཀྲ་ཤིས་བདེ་ལེགས་ཞུ་ཡིན། དེ་ནས་འདི་རིང་ང་དང་ཉི་མ་དགུ་པའི་ཞག་པོ་བ་ང་དང་རྗེས་སུ་ཡི་རང་བ་ཞུ་མཁན་པོ། བརྗོད་གཞི་ལྟེ་བོ་ཡིན་ཙུག། ད་རྗེས་སུ་ཡི་རང་བ་ཞུ་མཁན་པོའི། ཐོག་ང་ལ་ང་དང་སྤེ་ར་ཚིག་གསུམ་ཞུ་ན།

ད་ལྟེ་བ་རྩ་བའོ་སོང་བ་ལ། ད་རྗེས་སུ་ཡི་རང་ད་ནམ་རྒྱུན་ནས་ཉིན་ཞག་དང་ནས་ཞུ་བ་ཙོགས་ལ་ད་དེ་ཡང་ཡང་ཡང་ཡང་ཞུ་དགོས་ཤེས་སི་རྒྱུ་མཚན་པོ་སེམས་ནང་མང་པོ་ཏན་ཏན་ཞིག་བཅོས་ཏེ་ལྟན་པོ་ཞིག་བཅོས་ཏེ། ལུས་ཤེས། མ་གཞི་ད་ལུས་ཤེས་སེམས་ནང་ཤུགས་ཆེན་པོ་བག་ཆགས་ཞུ་ན་མི་རུག་ད་གང་ལྟར། ཏན་ཏན་ཅིག་གསལ་པོ་ཞིག་བྱོས་ཏེ་སེམས་ནང་ཏན་ཏན་ཏིག་ཏིག་བྱོས་ཏེ་ཡིད་དུ་འོང་ཆེས་མ་ནི་རྒྱུན་རིང་སེམས་ནང་ལུས་ཤེས་སི་ཕི་ཨ་ཞུས་ཏེ། བཟང་སྤྱོད་སྨོན་ལམ་པོའི་ཁ་ཐོག་ག་ང་དང་ཕྱོགས་བཞི་ལ་བགོས་ཏེ་ང་དང་བཟང་སྤྱོད་སྨོན་ལམ་པོ། ང་དང་ཆ་ཅེས་ཡིན་ནོག། དེ་ན་ནའང་ད་ཚན་པ་དང་པོ་ཙོགས་པོ་ལ་ང་དང་བཞི་ལ་བགོས་ཏེ། ད་དང་པོ་བོ་ཅི་འདུག་ཞུས་ན། དེ་ནས་བཟང་སྤྱོད་སྨོན་ལམ་མི་སྐབས་ལ་ཨིའི་སྨོན་ལམ་ཚང་མ་སྒྲུབ་ཅེས་སི་ཕི་ཨ་ང་དང་དགེ་བ་ཞིག་བསག་དགོས་འདུག་ཡང་ན་སྒྲིབ་པ་སྦྱང་དགོས་འདུག་ག་ལ། ཚོ་མ་སང་སྨོན་ལམ་སྒྲུབ་ཅེས་སི་རྒྱུའོ། ཡེ་ནས་དགེ་བ་བསག་ཅེས་དང་སྒྲིབ་པ་སྦྱང་ཅེས་སི། ཉམས་ལེན་གྱི་རིམ་པ་ཞུ་མཁན་པོ་དང་པོ་བསྟན་དེ་བ་ང་དང་ཡན་ལག་བདུན་གྱི་སྒོ་ནས། ད་བདེན་པ་ཁོ་ན་ཡང་ད་ཡན་ལག་བདུན་ནས་སྟོན་ནོ་ད་ང་དང་འདི་དགེ་བ་བསག་ཅེས་དང་སྒྲིབ་པ་དག་ཅེས་སི་ཡན་ལག་བདུན་ནི་ནང་ནས་དེ་ནས་ང་དང་ཕྱག་འཚལ་བའོ་སོང། དེ་ནས་སངས་རྒྱས་ལ་མཆོད་པ་ཕུལ་བའོ་སོང། དེ་ནས་དེ་རྟིང་ནས་ང་དང་སྡིག་པ་བཤགས་པའོ་སོང། དེ་ནས་ད་འདི་རིང་ང་དང་རྗེས་སུ་ཡི་རང་བ་ཀའོ་ཁྱེར་ཏེ་ན་བཞི་པ་བོ་ཡིན་ནོག་སོང་བ་ལ་ད་ཡན་ལག་བདུན་ནི་ནང་ནས་ང་དང་བཞི་པ་བོ་སླེབས་ཏེ་ཡོད་དེ་ནོག། ད་རྗེས་སུ་ཡི་རང་བ་ཞུ་མཁན་བོ། ང་དང་ད་ཅི་དང། ག་ཟུག་ཤིག་གི་གཉེན་པོ་ཆ་ནོག་རྗེས་སུ་ཡི་རང་ཞུ་མཁན་བོ།

ཧོ། དེ་གཟུགས་ཀུན། ད་དེ་ཟུག་ཀུན་མེད་མཁན་ཆ་འད་ཀྱག་ལེ་སོང་བ་སང་ད་རང་དང། རང་གཞན་ཚང་མས་ང་དང་དགེ་བ་རྗེས་སུ་ཡི་རང་བསྒོམ་དགོས་སད་ཀྱག་ད་དེ་བསྒོམ་ན། དེ་ནས་ཕྲག་དོག་མེད་མཁན་ཆ་འད་ཀྱག་ལེ། དེ་ནས་ང་དང་སངས་རྒྱས་ང་དང་སངས་རྒྱས་སི་གོ་འཕང་ཐོབ་ཙ་ནའང་དེ་ནས་ང་དང་ཨི་རྗེས་སུ་ཡི་རང་མང་པོ་བསྒོམས་པའི། དེ་ནས་ང་དང་ཨི་འབྲས་བུ་བ་དེ་ནས་ང་དང་སངས་རྒྱས་སི་སྐུ་གསུང་ཐུགས་སི་ནང་ནས་སྐུ་ཕུན་སུམ་ཚོགས་པ་འགྲུབ་བད་ཀྱག། ཞོ་ད་ལས། ད་ལྟོས་ཁ་དོག་ཞིག་གིས་དཔེ་ར་སོང་ང་ལེ། ད་ང་ཏང་ཨའི། རྗེས་སུ་ཡི་རང་ཞུ་མཁན་ནི་ཉམས་ལེན་པོ་ཧ་ལས་པའི་ད་ང་ཏང་ཨའི་རྡག་ས་ང་ཏང་ཨའི་བཟང་སྤྱོད་སྨོན་ལམ་མ་ནི། ང་ཏང་ཨའི། ཡང་ཆོས་མ་ནི་མང་པོ་ཡོད་དོ་ནོག་དེ་ཆོས་མང་པའི་ནང་ནས་ཡང་བཟང་སྤྱོད་སྨོན་ལམ་རྩ་ཅན་ཞིག་ཁག་ཅན་ཞིག། གཞན་དང་མི་འདྲ་བ་ཞིག་འགྱུར་དགོས་ཤེས་སི་རྒྱུ་མཚན་ཅི་ཀྱག་ཟེར་ན་སྤྱིར་བཏང་ནས་སྨོན་ལམ་ཀུན་ནི་ནང་དེ་ནས་པའི་སངས་རྒྱས་ལ་ཡང་བསྟོད་པ་ཞིག་ཕུལ་ལ་འདུག་པ་ལེ། དེ་ནས་སངས་རྒྱས་སི་ད་སྔོན་མ་མཛད་པ་ཞིག་སེམས་ནང་ཁུར་ཏེ་སངས་རྒྱས་ལ་བསྟོད་པ་ཕུལ་བྱས་ཤིག་དེ་ཟུག་རིག་དང་སྨོན་ལམ་ཁ་ཅིག་དེ་ཟུག་ཡོད་ནོག་ལེ། ཡང་སྨོན་ལམ་ཁ་ཅིག་ག་ཟུག་ཡོད་ནོག་ཟེར་ན་དེ་ནས་ང་ཅི་ཏོག་ཞིག་གྱུར་ཅིག་ང་ཨ་ཟུག་ཤིག་གྱུར་ཅིག་ང་ཨི་ཟུག་ཤིག་གྱུར་ཅིག་ཅི་ཞིག་ཟེར་མཁན་ནི་སྨོན་ལམ་ཞིག་འདུག་པ་ལེ་ཇི་ལྟ་ན་ང་དང། ཨི་བཟང་སྤྱོད་སྨོན་ལམ་པོ་དེ་ཟུག་མ་ན་ལ།

ད་སྔན་མ་བོ་ཟུར་མོ་མ་ཡོང་ཞིག་ཟེར་བྱས་གཅིག་པོ་སོང། རྟིང་མ་བོ་ཟུར་མོ་མ་ཡོང་ཞིག་ཟེར་གཅིག་པོ་ཟེར་བྱས་གཅིག་པོ་མ་ནི་ལ་ད་ཟུར་མོ་མི་ཡོང་བྱས་སི་ཐབས་པོ་ང་དང་ཁར་ཇི་བོ་ང་དང་ལྕེ་གཅིག་པོའི་བྲོད་པོ་ལ་བལྟས་དེ་ཟུག་ཞིག་མ་བཅོ་ཁར་ཇི་ཆ་སྙོམས་པོ་ཞིག་གཟུགས་པོ་ཕན་བྱས་ཤིག་ཟ་ཞིག་ནི་ལྕེ་བྲོད་པོ་གཅིག་པོ་མ་ནི་ལ་གཟུགས་པོའི་སྨན་ཞིག་ག་ཟུག་ལ་གཟུགས་པོ་འཚོ་བྱས་ཤིག་ཕེ་ཉ་ལ་བསམ་བྱས་གཟུགས་པོ་ཕན་བྱས་རང་བསམ་བྱས་དེ་ཟུག་ཞིག་ཟ་ཞིག་ཟེར་ན་མཉམ་པོ་ང་དང། ཟུར་མོ་མི་ཡོང་བྱས་སི་ཐབས་པོ་ང་དང་མཉམ་པོ་སྦྱར་ར་ག་ལེ་སྨོན་ལམ་ན་མཉམ་པོ་ད་བཟང་སྤྱོད་སྨོན་ལམ་པོ་དེ་ཙོགས་ཤིག་ཡིན་ནོག་ལེ་ད་ཐབས་ཀུན་ནི་ནང་ནས་ང་དང་ཡིན་ནོག་པ་སངས་རྒྱས་སི་དགོངས་པ་ང་དང་སྡུག་བསྔལ་མ་ཡོང་ཤིག་ཟེར་བ་ད་སྨོན་ལམ་ཚང་མའི་ནང་ནས་ད་དོན་དག་རྡོག་རྡོག་བཤད་ན་ང་ལས་ཤིག་རྒྱལ་ལ་ཞིག་ཐོབ་ཤིག་ཟེར་ཏེ་སྨོན་ལམ་རྒྱབ་མཁན་ཡོད་འགྲོ་ང་ཟུར་མོ་མ་ཡོང་ཤིག་ཟེར་ཏེ་སྨོན་ལམ་རྒྱབ་མཁན་ཡོད་འགྲོ་ལོ་ཏོག་རྒྱལ་ལ་འཕེལ་ཤིག་ཟེར་ཏེ་སྨོན་ལམ་རྒྱབ་མཁན་ཡོད་འགྲོ་ཆར་ཆུ་དུས་ལ་འབབ་ཤིག་ཟེར་ཏེ་སྨོན་ལམ་རྒྱབ་མཁན་ཡོད་འགྲོ་ཡང་སྨོན་ལམ་ག་ཟུག་ཤིག་ཅི་ཞིག་བརྒྱབ་པ་སལ་ད་དེ་ན། ཐུགས་བསམ་རྒྱལ་ལ་ཞིག་སལ་ན་དོན་དག་པོ་བ་ཐུགས་བསམ་རྒྱལ་ལ་ཞིག་སལ་ན་དེ་བདེན་པ་ང་སྐྱིད་པོ་ཡོང་ཤིག་ཟེར་མཁན་པོ་ཡིན་ནོག་ཡ་ལེ། སྡུག་བསྔལ་མ་ཡོང་ཤིག་ཟེར་མཁན་པོ་ཡིན་ནོག། འདུག་ག་ལེ་སྨོན་ལམ་ཚང་མ་མདོར་བསྡུ་བསལ་སྐྱེ་ན་སྐྱིད་པོ་ཡོང་ཤིག་སྡུག་པོ་མ་ཡོང་ཤིག་ཟེར་ཏེ། འདུག་ག་ལེ། དེ་ནས་སྐྱེས་བུ་ཆུང་ཀུན་ནི་ད་སྐྱེས་བུ་ཆུང་ཞུས་ན་མི་རུ་ག་འདར། མི་དྲག་པོ་ཀུན་ནི་ལྷག་བསམ་ཅན་ཀུན་ནི་གཞན་མ་སྐྱིད་པོ་ཡོང་ཤིག་གཞན་མ་སྡུག་པོ་མ་ཡོང་ཤིག་བསམ་མ་ཏི་ཡག་ལེ། འདུག་ག་ལྷག་བསམ་ཅན་ཀུན་ནི། ད་ལྷག་བསམ་ཅན་མན། ད་ལྷག་བསམ་དེ་ཙོགས་ཤིག་མེད་མཁན་ཀུན་ནི་དེ་ནས་རང་ང་སྐྱིད་པོ་ཡོང་ཞིག་ང་སྡུག་བསྔལ་མ་ཡོང་ཞིག་བསམ་མ་ཐག་ད་ལྷག་བསམ་མེད་མཁན་ཀུན་ནི་གཞན་མ་བསམ་པ་དང་ཐུག་པ་ནང་པོ་གཞན་མ་སྐྱིད་པོ་མ་ཡོང་ཞིག་དེ་ཙོགས་ཤིག་བསམ་མ་ཐག་ད་ལྟ་སྨོན་ལམ་པོའི་དོན་སྨོན་ལམ་པོ་ཚང་མ་ཞིག་བསྡུས་མཁན་པོ་དོ་སོང་བ་ལེ། ད་རང་རང་ཡིན་ནང་གཞན་མ་ཡང་ནང་སྐྱིད་པོ་ཡོང་ཞིག་ཟེར་ན་མཉམ་པོ་ད་བདེན་པ་སྐྱིད་པོ་ཡོང་ཆུག་བྱས་སི་ཐབས་པོ་ང་དང་སྐྱིད་པོ་ཡོང་བྱས་སི་རྒྱུ་བསགས་དགོས་སོང། འདུག་ག་ལེ་རྒྱུ་དགེ་བ་བསག་དགོས། ད་རྒྱུ་དགེ་བ་བསགས་བྱས་སི་ཐབས་མ་ནི་མང་པོ་མང་པོ་ཡོད་མཁན་ཀུན་ནི་ནང་ནས་རྒྱུ་དགེ་བ་ཤུགས་ཆེ་ཤོག་པོ་ཧ་ལ། རྒྱུ་དགེ་བ་བསགས་བྱས་སི་ཐབས་བླ་ན་མེད་པ་ཐབས་ཚང་མའི་སང་དྲག་ཤོག་པོ་བྱང་ཆུབ་སེམས་དཔའ་ཀུན་ནི་ཉམས་ལེན་ནང་སངས་རྒྱས་སི་ཉམས་ལེན་ཀུན་ཡིན་ནོག་ལེ། འདུག་ག། ད་བྱང་ཆུབ་སེམས་དཔའ་ཀུན་ནང་སངས་རྒྱས་ཀུན་ནས་ཉམས་ལེན་ཡིན་པ་སང་ད་དི་རིང་ང་དང་ཡི་ཆགས་ནས་ང་དང་མདང་དི་རིང་ཡང་ཟིན་ཟིལ་ཁ་ནས་བཟང་སྤྱོད་སྨོན་ལམ་པོ་ད་བདེན་པ་ཁོ་རང་བྱང་ཆུབ་སེམས་དཔའ་ཀུན་ནས་སྨོན་ལམ་ག་ཟུག་གིས་སྐྱོ་ན་ཟིལ་ཁ་གཅིག་པོ་མ་ན་ལ་བྱང་ཆུབ་སེམས་དཔའ་ཀུན་ནས་སྐྱིད་པོ་རང་གཞན་གཉིས་ཀ་དེ་ཡང་ན་གཙོ་བོ་གཞན་སེམས་ཅན་ཐམས་ཅད་ལ་སྐྱིད་པོ་ཡོང་བྱས་སི་ཕི་ཡ་ང་དང་ཉམས་ལེན་ག་ཟུག་ཞིག་མཛད་འདུག་འདུག་ག་ལེ། ཨོ་ད་སངས་རྒྱས་ཀུན་ནས་གཞན་མ་སེམས་ཅན་ཐམས་ཅད་དི་ཕི་ཡ་སྐྱིད་པོ་ཡོང་བྱས་ཀུན་ནི་ཕི་ཡ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཀུན་ནས་སྨོན་ལམ་ག་ཟུག་ཞིག་མཛད་འདུག་ཉམས་ལེན་ག་ཟུག་ཞིག་མཛད་འདུག་ཟེར་མཁན་པོ་རོབ་སྟན་དེ་བས་མཁན་པོ་ཡིན་ནོག། དེའི་ནང་ནས་ད་དེ་རིང་ང་དང་ཕེ་སངས་རྒྱས་དང་ད་རྗེས་སུ་ཡི་རང་བའི་དགེ་བ་ཞུས་མཁན་པོ་ང་ནི་དགེ་བ་བྱོ་བྱས་པོ་མ་ནས་སླ་མོ་ཞིག་འདུག་པ་ལེ། ཧ་ལས་པ་སླ་མོ་ཞིག། བདེན་པ་ཁོ་རང་ཨི་རྗེས་སུ་ཡི་རང་ཞུ་བྱས་སི་ཉམས་ལེན་པོ་ཤེས་ན་ད་ག་ཟུག་ཤིག་ག་ཨི་ཟུག་བྱོ་དགོས་ས་ནོག་ཟེར་ན་ང་དང་པེ་མི་གཙང་མཁན་ཅང་གང་མེད་ད་ལ་ད་པེ་རང་རང་ནས་ད་འཚོ་བས་ད་རང་རང་གཟུགས་པོ་འཚོ་བྱས་མི་ཚེ་ཨི་ཟུག་ད་ག་འདར།

ཐབས་ཅེས་སྨྲ་ནོ། ང་དང་ཨི་རྗེ་སུ་ཡི་རང་བའི་དགེ་བ་བཀའ་གཟུགས་ཀྱི་ཅོག་གོ་སྲན་ཨོག་ཙེར་དཀར་པོ་ཤེས་བྱ་ནང་སྙིང་པོ་དེ་ཙམ་གཅིག་གི་ཐབས་པོ་ཆག་གོ་ཟེར་ཏེ་བ་དན་པ་ཁོ་རང་ཨི་ནོག་པ། ང་དང། ཁོ་རོའི་ནང་ཡོད་དཀའ་ནས་སེམས་ཅན་འཇིག་གི་ཕེ། དགེ་བ། ད་དགེ་བའི་ཕོངས་སུ་ཡོད་དཀའ་འགོ་འཛོགས་སླ། ཁོ་རང། ལུས་ངག་ཡིད་གསུམ་ནས་པེ་ཁོ་རང་ལས་ག་ཟུག་ཤིག་བྱོས་ན་ཡང་མི་དགེ་བའི་ཕྱོགས་མ་ནས་དགེ་བའི་ཕྱོགས་མ་ནས་དཀོན་མོ་ཞིག་མ་ནས་མེད་མཁན་ཞིག། ང་དང་ཉི་མ་གཅིག་གི་ནང་བསམ་པ་བརྒྱ་འཁོར་ར་འགྲོ་བསམ་པ་བརྒྱ་འཁོར་མཁན་ཀུན་ནི་དགེ་བའི་ཕྱོགས་ཀ་བསམ་པ་འཁོར་མཁན་པོ་མ་ནས་དཀོན་མོ་ཞིག་ལེ། ད་རང་རང་ཐུགས་བསམ་སལ་ལང་པེ་སེམས་ཅན་ཚང་མ་ལ་ཕན་ན་ཧ་ལ་བསམ་ཚུལ་བདེན་པ་འདི་རིང་བཀའ་རོ་ཅི་བྱོས་སོགས་ལས་ཧ། དཀོན་མོ་ཞིག་འདུག་པ་ལེ་མ་ནས་མང་པོ་མ་ནས་དཀོན་མོ་ཡིན་འགྲོ་བསམ་མ་རག། ང་དང་སེམས་ཅན་གཞན་མ་ཞིག་ལ་ཕན་ན་སེམས་ཅན་ཐམས་ཅད་ལ་ཕན་ན་བསམ་སྟེ་ལ་གོམ་པ་ཙམ་ཞིག་སྤོས་ཏོག། སེམས་ཅན་ཐམས་ཅད་ལ་ཕན་ན་ཧ་ལ་བསམ་སྟེ་ཐུགས་བསམ་ཙམ་སལ་ཏོག། འདུག་ག་ལེ། རང་རང་གཅིག་རྒྱལ་ལ་ཆ་ན་རང་རང་ཁང་པ་ཕན་ན་རང་རང་ནང་མི་ཕན་ན་རང་རང་ཕྲུ་གུ་འ་ཕན་ན་རང་རང་ཕ་མ་ཕན་ན་བསམ་སྟེ་ད་མ་ནི་བསམ་པ་སལ་ལ་ནོག་ཐུག་པས་ཁོ་རང་ང་དང་དེ་ནི་པས་རིག་པ་མི་འདྲ་མི་འདྲ་བ། ཨི་ཟུག་བྱོ་བྱས་སུ་ཡལ་ན་ཐབས་ལམ་མི་འདྲ་བ་མི་འདྲ་བ་བཙལ་བྱས་ཨི་ཟུག་མ་ནས་མང་པོ་བསམ་མ་ནོག་པ་ལེ་ད་བདེན་པ་སེམས་ཅན་ཐམས་ཅད་ལ་ཕན་ན་ལ་བསམ་སྟེ་ཙམ་ཞིག་ཐུགས་བསམ་སལ་ཏོག་གཟིགས་ན་དེ་ནས་ཡང་དཀོན་མོ་ཞིག་འདུག་པ་ལེ། ད་དེ་ཟུག་ཡིན་ན་པས་ང་དང་དགེ་བའི་ཕོངས་ཏེ་མཁན་ཀུན་ཙོགས་ཡིན་ནོག་ད་ང་དང་དགེ་བ། དགེ་བའི་སེམས་བོ་པེ་དགེ་བའི་སེམས་མེད། དགེ་བའི་སེམས་བོ་ནོར་ཅིག་ག་བོར་ན་དེ་ང་དང་ནོར་བས་ཕོངས་སོད་ནས་ཉལ་བ་ཅན་ཙོགས་ཤིག་འདུག་པ་ལེ། ད་དེ་ཟུག་ཡིན་མཁན་ཅིག་གི་ཕིའ་དེ་རིང་རྗེས་སུ་ཡི་རང་ཨེ་ང་དང་ཉམས་ལེན་བྱོས་ཚུལ་བོ་ང་དང་ཤེས་ན་དེ་བསྟན་པ་ཁོ་རང་ད། ད་ཨིའུ་ཤེས་པ་ནས་ཕར་ལ་ད་ད་མ་ནས་ནོར་མ་ནས། ཆད་མེད་དེ་ནོར་འདུག་པ་ལེ། བེད་ཁོ་རང་རི་ཙོགས་ཅིག་གི་ནོར་ཉི་མ་ཅིག་ག་བསགས་ནའང་བསགས་ཉན་ཅེས་ཅན་དགེ་བའི་ནོར་བོ་ཧ་ལ་རི་རི་རབ་འདྲ་ཅིག་བེད་ཉི་མ་ཅི་ག། བསགས་ནའང་བསགས་ཉན་ཅེས་བཟོད་དཀའ་ནི་དེ་ཟུག་ཐབས་ལམ་ང་དང་རྗེས་སུ་ཡི་རང་བའི་དགེ་བ་གཟུགས་ཕུར་ཉམས་ལེན་ཟེར་ཅེས་པོ་ཡིན་ཀྱག་ད་དེ་རིང་དེ་བོའི་ཐོག་ག་ང། དེ་ང་དང་དཔེ་ར་ཆ་ཅེས་ཡིན་ནོག། དེ་མིན་ཚང་མས་པེ་ཁོ་རང། ད་དེ་རིང་སྐལ་བ་བཟང་པོ་ཡིན་རྗེས་སུ་ཡི་རང་བའི་དགེ་བ་ག་ཟུག་བསྒོམ་དགོས་སད། རྗེས་སུ་ཡི་རང་བའི་ཉམས་ལེན་པོ་ག་ཟུག་བཅོ་དགོས་སད་ཟེར་མཁན་བོ་པེ་ད་ཞུའ་ནོག་ང་དང་དགེ་བ་ཚང་མའི་ནང་ནས་ཚང་མའི་སང་སླ་ཤོག་པོ། ཚང་མའི་སང་དགེ་བ་བཅོ་ཅེས་ལ་སླ་མོ་བོ། རྗེས་སུ་ཡི་རང་བའི་དགེ་བ་བཅོ་ཅེས་པོ་ཡིན་ནོག། དེའུ་གཅིག་པོ་མ་ནོག་པེ་དགེ་རྗེས་སུ་ཡི་རང་བའི་དགེ་བ་ཤུགས་ཀར་འབར་བ་ནི་དགེ་བ་ཤུགས་ཆེན་མོ། ཧ་ལས་པའི་དགེ་བ་ཤུགས་ཆེན་མོ། པེ་ཁོ་རང་མིན། སླ་མོ་སླ་མོ་ཞིག་མཉམ་པོ་བཅོ་ཅེས་ཡོད་མཁན་བོ་ཡིན་ནོག། ད་དེའུ་ཆགས་པའི་སྒོ་ནས་ན་དེ་ཟུག་ཞུས་ཏེ་ཡིན་ནོག་པེ་ཁོ་རང་སླ་མོ་ཞིག་མཉམ་པོ་དགེ་བ་ཆེན་མོ་ཞིག་བསྒྲུབས་པས་བསམས་ན་རྗེས་སུ་ཡི་རང་བའི་དགེ་བ་བསྒོམ་དགོས་སུ་ནོག་ཟེར་ཅིག། འོ་དེ་ཟུག་ཞུས་ཏེ་ཡིན་ནོག་ལེ། ཡ། ད་ལྟའི་བ་སོང་ཧ་ལ། ད་རྗེས་སུ་འོ་ན་ཏི་ཟུག་ཤིག་ཡིན་ན་ད་རྗེས་སུ་ཡི་རང་བ་བཞུགས་ག་འདུག་དཀའ་ཟུག་ཤིག་ག་བཞུགས་ཡ་འདུག་བཞུགས་ག་འདུག་ང་ལ་གཉིས་སྤེལ་ར་ཚིག་གསུམ་བཞུན། ཏེ་སྟེང་ནས་རྗེས་སུ་ཡི་རང་བ་དགེ་བ་ཞིག་རྗེས་སུ་ཡི་རང་བཞུགས་ན་དགེ་བ་ཙམ་ཞིག་དགེ་བ་བསགས་ཐུབ་བ་འདུག་ཟེར་ག་འདུག་གཉིས་སྟེང་བུ་ནས་བཞུན་ཏེ་དེ་ནས་ང་ད་ལྟའི་ཚིག་བོད་དོན་དག་པོ་ཆེན་བཤོད་ད་ལས། ད་ང་ལ་རྗེས་སུ་ཡི་རང་བཞུགས་ག་འདུག་བཞུགས་རིག་བ་ལ།

ལྟེ་བ་ལྔ་སྟེ་ཕྲག་དོག་མ་བཅོ་བ་དེ་ནི་སེམས་ནི་ཁོ་རང་རྒྱ་ལ་ཡིན་ནོ། ཐ་མ་དྲག་པོ་བཅོས་སྟོན་ནོ་འཁྲིག་བཅོས་སྟོན་ནོ་བསམ་བརྗེད་སྤོས་ནོ་ལས་འདུ་བ། ད་ལྟེ་བ་བརྒྱད་བཅོས་རང་བཞོན་ནོ། ལ་མོ་ནོ་ལས་མོ་ནས་ལ་མོ། ད་སྤེ་ད་མི་ད་སྤེ་ན་མི་ལ་རེས་པ་ཚོགས་ཤིག་ཨ་སྤེ་ཚོར་ན། ནི། ད་མི་ལ་རས་པས་ཅི་དཀའ་ལས་བརྒྱབས་ཏོག། སེམས་ཅན་ཐམས་ཅད་དི་ཕིའ་སངས་རྒྱས་སི་གོ་འཕང་ཐོབ་ཅེས་སི་ཕིའ་དེ་ཙམ་ཞིག་སྐུ་ངལ་ལ་མ་ནས་མ་འཛེམས་ས་དགེ་བའི་བཤེས་གཉེན་བཀའ་ལ་བརྩིས་ཏེ། དེ་ནས་ཚོགས་བསགས་རང་ར་ཚོགས་བསགས་སྒྲིབ་སྦྱང་ངི་ཕིའ་དེ་ཙམ་ཞིག་དེ་ཟུག་བྱོས་ཏོག་ཧ་ལེ་བསམ་ན།

དེ་ནས་དེ་བོ་བཅོས་ཏེ་འགྲོ་བ་སེམས་ཅན་ལ་ཙམ་ཞིག་ཕན་ཐོགས་བྱུངས་ཏོག་ཧ་ལས་པ་རྒྱལ་ལ་སོང་ད་སེམས་ཅི་ལོ། བླ་མ་གཅིག་ཅིག་ཡང་ཨི་ཙམ་ཅིག་མཛད་པ་འཕྲིན་ལས་ཨི་ཙམ་ཅིག་བཅོ་ཉན་ན་དེ་ནི་ང་དང་སངས་རྒྱས་ཀྱི་གོ་འཕང་ཐོབ་ན་ང་དང་ཁོང་ཙོགས་དང་བྱང་ཆུབ་སེམས་དཔའ་ཞིག་གྱུར་ན་ང་དང་ཨི་ཟུག་ཤིག་བཅོ་ཉན་ཅེས་ཡིན་ནོག་ཧ་ལེ། དེ་ཟུག་ཤིག་མི་རྣམས་བཅོ་དགོས་ཤེས་ནོག་གཞན་མ་དེ་ཟུག་ཆོ་ག་མགོན་པོའི་སྙིང་པོ་རུ་སྤེལ་དོན་ཧ་ལས་པ་རྒྱལ་ལ་ནོག་ཧ་ལེ་བསམས་ན། ང་དང་སྐྱེ་བ་སྔ་མ་ནི་སྔ་མ་བུ་སྐྱེ་བ་འབུམ་བརྒྱ་ཉིས་བརྒྱ་བྱས་ས་ག་ནས་སང་གཅིག་བྱས་ན་དེ་རིང་དགེ་བ་མ་ས་ག་འགྲོ། འོ་ད་ཟུག་འདུག་ག་ལས། ཡ་ད་ལྟོས་ང་ལྟོས་མ་ནི་ཡངས་པ་ཡངས་པ་ཞིག་གི་ནང་བཞུད་ན་ད་ག་ཟུག་ཞིག་བྱ་དེ་ནང་ང་དང་མ་ནི་སླ་མོ་སླ་མོ་ཞིག་ག་ང་དང་དགེ་བ་བྱོན་ཡང་དེ་ནོག་ག། མ་ནི་རང་ར་ཅ་ལག་ཅིག་འཁྲུ་བ་དེ་ནང། དེན་ཅ་ལག་པོ་འཁྲུ་འཁྲུ་ཞིག་དང་སྔ་མ་སྐྱེས་ཆེན་དམ་པ་ཀུན་ནས་དེ་ཙམ་གྱིས་ཕྱག་དཔེ་མང་པོ་བརྩམས་སོ་ཧ་ལས་པའི་མར་ཕན་ཐོགས་བྱེད་དུ་མ་དྲག་པོ་འདུག་ག་ལེ་མ་རྒྱལ་ལ་འདུག་ག་ལེ་བསྟན་པ་དང་འགྲོ་བ་བསྟན་པ་ཁོ་ར་དབྱེ་བའི་ཕན་འདུག་ཧ་ལ་བསམ་ན། དེ་ནས་མ་ནི་ཁོ་རང་མི་མང་པོ་ཞིག་མ་ནི་ལོ་གསུམ་ཕྱོགས་གསུམ་དང་ཀ་ནས་སང་གཅིག་ཆ་ན་ཨོ་དེ་ཅ་ལག་འཁྲུ་འཁྲུ་གོ་ནས་དེ་ཚོ་ཐུགས་བསམ་བསམ་བྱེད་གཅིག་པས་དགེ་བ་དེ་ཚོ་ཇི་ས་ག་ན་ལས། བ། ཨོ་ཡ། ད་བསྟན་པ་ཁོ་རང་ང་དང་དགོན་པ་རེ་བའི་རྗེས་ཟློས་ན་ད་མདང་དེ་རིང་ད་མ་ནི་མཐུན་རྐྱེན་འཛོམས་པོ་ནོག་ནས་སླ་མོ་བྱོས་སེ་འབྲི་སླ་མོ་མཉམ་པོ་འབྲི་བྱས་སེ་ཕི་ལ Computer ཡོད་ཀྱག་དེ་འདི་ཟུག་ཅི་སྟོང་ཞིག་འགྲིག་མ་འགྲིག་གི་ཕའི་གཟུགས་ཡོད་ཀྱག་དེ་ནས་ང་དང་ཤོག་གུ་གྱི་ད་མ་ནི་མང་པོ་ཡོད་ཀྱག Computer ནང་བྲིས་ན་ཉེ་དུ་རུ་སྔན་མ་ཡིན་ན་པའི་ལོ་མ་ཡི་གེ་འབྲི་བ་ལ་ལོ་མ་བའང་ཆུ་ནང་སྦངས་སེ་བོར་དགོས་སད་ཀྱག་ལ་ཡུན་རིང་པོ། དེ་ནི་ཆུ་ནང་སྦངས་སེ་ཨི་བཟོ་གཅིག་ཚགས་པར་ལོ་མ་རྐྱང་མ་ཆགས་འདུག་ན་དེ་ནི་ཆུ་ནང་ནས་ཕི་ལོག་ཕིང་ངད་ཀྱག་ལ། དེ་ནི་སྟེ་ག་ནས་ལྟག་ཆ་ཤོར་ཏེ་ཨོ་ཡུས་ལོ་མ་ཆུ་ནང་ཨི་བཟོ་གཅིག་ཚགས་པར་ཁྲིག་བྱོས་སེ་ལོ་གསུངས་པ་ཚང་ལོ་ལྔ་བརྒྱ་ཚོ་ནོག་ལོ་དྲུག་བརྒྱ་ཚོ་ནོག་ལོ་སྟོང་གཅིག་ཚོ་ནོག་ཟེར་ཏེ་དེ་ཚོ་གི་ཚད་རྒྱབ་པ་རྒྱག་ང་ནི་མ་ལོད་མ། དེ་ནི་དེ་ལོ་མའི་ཀ་ཡི་གེ་འབྲི་འད་ཀྱག་ལ། འདུག་ག། དེ་ཡི་གེ་འདི་ཅི་ཟིག་པི་ཡང་དེ་ནས་པེ། ང་ཐང་ལྡོ་ཡི་ཀ་ལར་ལྡོ་ཨ་ཁྱོངས་པ་དེ་ནས་འགྲོ་ལྡོ་ཨ་སྤྲུལ་པ། དེ་ནས་ལྡོ་ཨ་སྤྲུལ་ཏེ་དེ་རྣམས་ནས་ང་ཐང་ལྡོ་ཡི་ཀ་ལར་ཕེངས་པ་དེ་ནས་ཏའི་གཉེན་པོ། ཕལ་ཆེར་ཨི་གཟུགས་ཀྱི་དེ་ལོ་མེ་ཀ་ཕལ་ཆེར་ཨི་གཟུགས་ཨི་ཡི་གེ་འབྲི་ཚུལ་པོ་དེ་གཟུགས་ཡིན་ཙམ། དེ་གཟུགས་ཀ་ལི་རྒྱབ་སི་སྒྲས་བརྒྱགས་ལ་གདངས་འདི་དྲན་ང་ད་པེ་ལ་མོ་མཉམ་པོ་འདི་ཅི་ཟེར་ནོ། ངར་མ་བསོད་སྙོམས་ནང་དེ་གཟུགས་པའི་ཕུད་ལ་པེ་གགས་སྤོ་ལེ་ད་མེན་ང་དོག་པེ་དེ་གཟུགས་འདུ་བ་ལེ། དེ་ནས་ད་མི་ཤེས། ད་ཡ། ད་གཟུགས་མ་ནས་པས་ཀོ་ཤཀུ་མངལ་མཚམས་མེད། ཚད་མ་ནས་མེད་ཀ་ནས་ཤཀུ་མངལ། བར་རྡོ་རྣམས་ཏེ། མངལ་མ། ན་ལེན་དྲ་མ་སྟར་ཀུ་ནས་ཡིན་ནོ། བོད་པའི་ཁ་སྤ་ཀུ་ནས་ཡིན་ནོ། དེ་གཟུགས། མ་ནས་ཀ་ལས་བར་རྡོ་ར་མ་ནས་མ་འཛེམས་ས། འདུ་བ་ལས། ང་དང་འགྲོ་བ་སེམས་ཅན་ཀུན་ལ་ཕན་ན་ལ། སྟིང་མ་སླེབ་ཅེས་བྱ་ནས་སེམས་ཅན་ཀུན་ལ་ཕན་ན་ལ་བསམས་ཏེ་དེ་ཟུག་ཀི་ཏབ་འབྲི་བྱས་སུ་ད་ལྟའི་བའི་བསྟན་པ་ཁོ་རང་བདག་ས་ཧ་ལས་པའི་སངས་རྒྱས་སི་གསུང་ཁ་དྲག་མ་གོ་ནང་དོན་དག་ཧ་གསལ་པོ་ཞིག་མ་ཆགས་ན་ཡག་པོ་ཀུན་ནས་འགྲེལ་པ་དགོས་ནས་ལྟ་ཚིག་ཙམ་ཞིག་གསལ་པོ་བྱེད་རོགས་ཁོང་དེ་ཚོ་བརྩམས་བྱས་སུ་བོད་བསྟན་པ་ཁོ་རང་སངས་རྒྱས་སུ་བསྟན་པ། བེད་ཀུ་ཡང་གསལ་པོ་མཐོང་བྱས་སེ་ཨོ་ཏི་པ་ར་ཙོག་ཞིག་འཆར་ག་ལ་ཨོ་ཏི་པ་ར་ཙོག་ཞིག་འདུག་ག་ལ་ཧ་ལས་པའི་རྒྱལ་ལ་འདུག་དྲག་པོ་འདུག་རྗེས་སུ་ཡི་རང་སེམས་ནས་སེམས་ནས་བསམ་ན་དེ་ཧ་ལས་པའི་དགེ་བ་ཆེན་མོ་བསག་ག་ནོག་ལ་ལྡན་པ་ཁོ་རང་མི་ཚེ་མི་དང་མི་མིའི་སྐྱེ་བ་སྟོང་སྟོང་ང་བསག་ག་ནས་སང་དེ་རིང་ཡང་ཉི་མ་གཅིག་གི་ནང་མི་ནིཊ་གཅིག་གི་ནང་ཡང་ཅ་ལག་ཁྲུན་ཁྲུན་གཅིག་གི་ཡང་སྤེ་ཡང་སྤེ་ནང་མི་རིབ་ད་ལ་མོ་ལ་མོ་མཉམ་པོ་དེ་ཙམ་གྱིས་དགེ་བ་བསག་ཐུབ་ཅེས་བཤད་ཀི་ནོག་ལ་རྗེས་སུ་ཡི་རང་ཞུ་ག་ནོ། ད་རྗེས་སུ་ཡི་རང་ཞུ་གན་པོ་དེ་ཟུག་ཤིག་ཨ་ཕའི་ནོག་ད་ནམ་རྒྱུན་ནས་ང་ཅག་ལས་ཀ་ཟུག་ཤིག་མཛད་དུ་གནང་ད་རྗེས་སུ་ཡི་རང་ནི་ང་ལ་ཞུ་བ་ཙོགས་ལ་གཞན་མིའི་ད་ཕྲག་དོག་པོ་མེད་གན་ཆ་ནོག་ཟུག་ད་ཕྲག་དོག་མེད་གན་ཀ་ཟུག་གི་ཆ་ནོག་ཞུ་བ་ནང་མཉམ་པོ་གཞན་མིས་དགེ་བ་ཅོ་གན་པོ་རྒྱལ་ལ་འདུག་ག་ལ་འགྲིག་གི་ནོག་ག་ལ་བསམ་མ་ནང་མཉམ་པོ་གཞན་མིས་དགེ་བ་ཅོ་གན་པོ་ཚིག་སྟེ་དེ་སེམས་མ་རངས་ས་དེ་ཟུག་མ་ནས་ཆ་མ་ནོག་པ། འདུག་ག་ལེ། ཁོ་རྒྱལ་ལ་འདུག་བསམ་གན་ནང་ཁོ་ཙོག་པོ་འདུག་བསམ་གན་པོ་ཉིས་ག་རྒྱལ་ཉིས་ག་མཉམ་པོ་མ་ན་ཡོང་མ་ནོག་ལེ། བཀྲ་ཤིས་རྒྱལ་ལ་འདུག་བསམ་བ་ན་བཀྲ་ཤིས་ཙོག་པོ་མི་རུག་བསམ་བ་ཐེག། ཡང་ན་བཀྲ་ཤིས་ཙོག་པོ་འདུག་བསམ་ན་རྒྱལ་ལ་མི་རུག་བསམ་མད་ཀྱག་བཀྲ་ཤིས་ཙོག་པོའང་འདུག་རྒྱལ་ལའང་འདུག་བསམ་སྟེ་རྒྱུ་མཚན་གཅིག་གཅིག་གི་ཕི་ལ་བཀྲ་ཤིས་རྒྱལ་ལའང་འདུག་ཙོག་པོའང་འདུག་ཉིས་ག་མ་ན་བསམ་ཉན་ན་མ་ནོག་ག་འོ་དེ་ཙོགས་ཡིན་ནོག། ང་སྐྱིད་པོ་རག་སྐྱིད་པོ་མི་རག་ཟེར་གན་པོ་ཉིས་ཀ་མ་ནས་ཡོང་བ་མ་ནོག། གྲང་མོ་རག་དྲོན་མོ་རག་ཟེར་གན་པོ་ཚད་པ་རག་ཟེར་གན་པོ་ཉིས་ཀ་མ་ནས་མཉམ་པོ་ཡོང་བ་མ་ནོག་ཨོ་དེ་ཙོགས་ལ། པེ་རྗེས་སུ་ཡི་རང་བསྒོམ་མ་ནང་མཉམ་པོ་ཁོ་ཁོའི་དགེ་བ་ཁོ་ཁོ་བ་ད་ཡོན་ཏན་དེ་ཟུག་ཞིག་འདུག་ཁོ་བ། དེ་ཟུག་དེ་ཟུག་ཞིག་བྱོ་རུག་ཡ་ན་ཁོའི་ལས་རྒྱལ་ལ་དེ་ཟུག་ཞིག་བྱོ་རུག་ཡ་ན་གཞན་ཕན་ནི་ལས་ཤིག་བྱོ་རུག་དེ་ཟུག་བྱོ་རུག་མ་རྒྱལ་ལ་ནོག་ག་ལ་བསམ་ག་ན། དེ་ནས་མ་ནི་ཁོ་ཨ་དེ་མ་འགྲིག་ཤིག་པ་ང་ལ་ཁོ་ཨ་ཡོད་ཀན་པོ་པེ་མ་ནི་སེམས་མ་ནི་མ་རངས་ས། དེ་ནས་དེ་ཟུག་དེ་ཟུག་བསམ་སྟེ་ཚིག་ཅེས་པོ་དེའོ་ཉིས་ཀ་མ་ནི་མཉམ་པོ་ཡོང་མ་ནོག་ལེ་འདུག་ག་གྲང་མོ་ནང་ཚད་པ་ཉིས་ཀ་མཉམ་པོ་མ་ཡོང་བ་ཙོགས་ལ། ཤོད་པ་སང་རྗེས་སུ་ཡི་རང་བསམ་སྟེ་དེ་ནས་གཞན་མ་སུ་ཞིག་གི་ཀ་ཟུག་རྒྱལ་ལ་ཞིག་བྱོས་ན་དགེ་བ་ཞིག་བྱོས་ན་མ་དྲག་པོ་ནོག་རྒྱལ་ལ་ནོག་ག་ལ་བསམ་གོ་ཞིག་ཟུག་ཧ་ལས་པའི་མ་ནི་ཉམས་ལེན་ཆེན་མོ་ཞིག་ནོག་ལེ་མ་ནི་ཧ་ལས་པའི་ཉམས་ལེན་ཆེན་མོ་ཞིག། དེ་ནས་དེའོ་ང་ཏི་ཚང་མས་སེམས་མི་ནང་བོར་ར་མཛད་དེ་དེ་ནས་རང་གཞན་སུ་ཞིག་གིས་དགེ་བ་ཞིག་དགེ་བའི་ཆོས་ཤིག་སངས་རྒྱས་སི་བསྟན་པ་དང་འགྲོ་བ་ཕན་ཅེས་ཤིག་མ་ན་ཡང་པའི་རང་རང་ནང་རང་རང་ནང་མི་ཁོ་ཁོ་རང་ནང་མི་ཡི་ཕན་ཅེས་ཤིག་དགེ་བ་ཞིག་དང་ལས་བཟང་པོ་ཞིག་སྤྱོད་དང་སྟེ་འོངས་ན་རྒྱལ་ལ་ནོག་ག་ལ་བསམ་ན། མ་ཧ་ལས་པའི་ཕན་ཡོན་ཆེན་མོ་ཡོང་ངད་ཀྱག་ལེ། ད་ཕན་ཡོན་ཆེན་མོ་ཡོང་ངད་ཀྱག་ཞུ་བ་ནང་མཉམ་པོ། ད་ཙམ་ཞིག་ཆེན་མོ་ཡོང་ངད་ཀྱག་ཟེར་ག་ནོ་དྲི་བའོ་རང་བཞིན་ནི་ཡོང་འདུག་ག་ལེ། ད་འོ་ན་ཙམ་ཞིག་ཆེན་མོ་ཡོང་ངད་ཀྱག་ཞུ་ན་གལ་ཏེ་མི་བོ་རང་རང་རང་རང་བསོད་ནམས་དང་ཨོ་ཏི་མི་ནང་རང་རང་གཉིས་ཀ་བསོད་ནམས་འདྲ་འདྲ་ཞིག་ཡིན་ན། འདུག་ག་ལེ་བསོད་ནམས་འདྲ་འདྲ་ཞིག། ཡང་ན་ཨ་ངོ་ཕྱོགས་མི་བསོད་ནམས་ཆེན་མོ་ཡིན་རང་རང་བསོད་ནམས་ཆེན་མོ་ཞིག་ཡིན། ཡང་ན་ཨ་ངོ་ཕྱོགས་མི་བསོད་ནམས་དེ་ཙམ་ཞིག་མེད་གན་ཞིག་ཡིན་རང་རང་དེ་ཙམ་ཞིག་བསོད་ནམས་མེད་ག་འགྱིན། གསུམ་ནི་ཨ་ངོ་ཕྱོགས་མི་ནང་རང་རང་གཉིས་ཀ་འདྲ་འདྲ་ཞིག་ཡིན་ན། དེ་ནི་ཨ་ངོ་ཕྱོགས་མི་བོ་རྡོ་རྗེ་གདན་ལ་སོང་སྟེ་ན་ཕྱག་འབུམ་གཅིག་སལ་ལད་ཀྱག། དེ་ནས་ང་དང་ལྟེ་བ་ཚིག་མ་ཚིག་ག་ཨེ་ད་རྒྱལ་ལེགས་མ་ཕུལ་སྐྱག་པ་གཅིག་གཅིག་སོང་སྐྱག་པ་གཉིས་གཉིས་སོང་སྐྱག་པ་དེ་ཚོ་སྨྲ་ནས་བསམ་དགོ་ས་མ་ནོག་ལེ་དེ་ལྟེ་བ་བདེན་པ་ཁོ་ར་སྡིག་པ་ཆེན་མོ་ཡོང་ནོག་མི་གཞན་པ་ག་ཟུག་ཞིག་གི་དགེ་བ་སྤྱོད་དང་མ་རྒྱལ་ལ་ཡིན་ནོག་ཧ་ལ་མ་ནས་ཐུ་བ་ནོག་ཅི་བྱོ་ས་མེད་འདི་ཅག་ནི་སྔར་ལ་ཞུས་པིན། གཞན་མ་ཞིག་གིས་དཔེ་ཆ་ཞིག་བསིལ་ལ་ན་མགྱོགས་པ་ཞིག་བསིལ་འདུག་ཁྲིག་ཅིག་ཨི་ན་ཨེ་ཁྲིག་ཅིག་བསིལ་ལ་ད་ཨེ་ཨང་བ་ཅིག་དེ་ཚོ་སྨྲ་ནས་བསམ་དགོ་ས་མ་ནོག་ལེ་འདུག་ག། གཞན་དཔེ་ཆ་ཁོ་སིལ་ཅེས་པོ་ཁོ་རང་ཧ་ལས་པ་དྲག་པོ་ནོ་མ་རྗེས་སུ་ཡི་རང་མ་དྲག་པོ་ནོ་བསམ་དགོས་ས་ནོག་ལེ། དེ་ཟུག་བསམ་ན་ཁོའི་དཔེ་ཆ་ཚིག་གསུམ་བཞི་ཞིག་མ་ནས་མ་སིལ་ནའང་ལྟེ་བའི་ཁོའི་དགེ་བ་ཞིག་ས་ག་ཏེག་མ་ཚད་དེ་ང་དང་ཁྱོད་ལའོ་དེ་དགེ་བ་ས་ག་ཏེག་ལེ། གལ་ཏེ་ཨོ་དེ་མི་བོ་ནང་ང་དང་གཉིས་ཀ་བསོད་ནམས་འདྲ་འདྲ་ཞིག་ཙོག་ཞིག་ཡིན་ན། ཁོའི་དཔེ་ཆ་ཚིག་གསུམ་སིལ་ལ་དང་ཡང་ན་ཨོ་དེ་མི་བོ་རྡོ་རྗེ་གདན་ལ་སོང་སྟེ་ཕྱག་འབུམ་གཅིག་སལ་ལ་དང་ང་དང་ཅང་མ་སལ་གེག་ནའང་འདུག་སོད་གེག་ཡིན་ན་ང་དང་ཧ་གོ་གེག་ཧ་ས་འདུག་ག་ལེ། དེ་གཞན་མའི་ཕྱག་འབུམ་གཅིག་སལ་ཀན་པོ་ལྟ་སྟེ་ཨོ་རྒྱལ་ལ་ནོག་མ་དྲག་པོ་ནོ་ཧ་ལ་བསམ་ན། གཞན་མའི་དགེ་བ་ཙམ་གཅིག་བསགས་སོ་དེ་ན་འདྲ་འདྲ་དེ་ན་དགེ་བ་ཙོགས་རང་ར་བསགས་ག་ནོག་ལེ་འདུག་ག། སློབ་དཔོན་སེང་གེ་རྒྱ་གར་གྱི་པཎྜི་ཏ་ཆེན་མོ་སློབ་དཔོན་སེང་གེ་བཟང་པོ་ཅི་ཞུས་ཏེ་ཡོད་ཀྱག་ཞུས་ན། རྗེས་སུ་ཡི་རང་བ་ཡིད་ལ་བྱེད་པས་ནི་རང་དང་གཞན་གྱི་བསོད་ནམས་བྱ་བ་མཉམ་པ་ཉིད་ཐོབ་བོ་ཟེར་ཏེ་ཅི་ཞུས་ས་ནོག་ཞུས་ན་རང་རང་གཞན་མའི་དགེ་བ་བྱོ་ཀན་པོའ་ཁྲིག་ཡིན་ནོག་མ་རྒྱལ་ལ་ནོག་ཧ་ལ་གལ་ཏེ་བསམ་ན། དེ་ནས་རང་དང་གཞན་གྱི་བསོད་ནམས་བྱ་བ་མཉམ་པ་ཉིད་ཐོབ་བོ་ཅི་ཞུས་ན་རང་རང་གཞན་མའི་དགེ་བ་ཙམ་ཞིག་བྱོས་ཏེ་ཡོད་ནའང་དེ་ན་འདྲ་འདྲ་ཞིག་རང་རང་ཐོབ་ཅེས་རང་དང་གཞན་གཉིས་ཀ་དགེ་བ་འདྲ་འདྲ་ཐོབ་བ་ནོག་ཟེར་དུས་ཀྱག་ལེ་འདུག་བ་འོ་དེ་ཟེར་དགོས་ཀྱག། ཞུ་དག་སོགས་རྗེས་སུ་ཡི་རང་དགེ་བ་རྗེས་སུ་ཡི་རང་བསྒོམས་ན་གཞན་མའི་དགེ་བ་ཙམ་ཞིག་བྱོས་ཏེ་རང་རང་མ་ནས་མ་བྱོས་ཏེ་ན་བསམ་པ་གསལ་བྱེད་གཅིག་པོ་བའི་དགེ་བ་དེ་ཚོ་ཅིག་བསག་ག་ནོག་ལེ། གལ་ཏེ་སྐལ་དུ་ཨ་མི་བོ་ད་རྡོ་རྗེ་གདན་ལ་སོང་སྟེ་ཕྱག་འབུམ་གཅིག་སལ་ཀན་ནི་མི་བོ་རང་རང་ཨ་སང་བསོད་ནམས་ཅིག་ཆུང་བ་ཞིག་བསོད་ནམས་ཅིག་དམན་པ་ཞིག་ཡིན་ན། དེ་ནས་ཁོའི་ཕྱག་ཅིག་འབུམ་གཅིག་སལ་ཀན་པོ་མ་དྲག་པོ་ནོ་ཧ་ལ་རྒྱལ་ལ་ནོ་བསམ་ན། གཞན་མའི་ཕྱག་འབུམ་གཅིག་སལ་ཀན་པོ་ནི་རང་རང་ལ་སང་བསོད་ནམས་ཆུང་ཅན་གྱི་མི་ཞིག་ཡིན་ན། ཨོ་དེ་མི་བའི་ཕྱག་ཕུལ་ཀན་ནི་སང་ང་དང་ཕྱག་པོ་གྱིས་ང་དང་རྗེས་སུ་ཡི་རང་སྒོམ་ཅེས་པོའི་ཞས་ཏེ་དགེ་བ་ཆེ་ཐོབ་བད་ཀྱག། ཁོའི་ཟླ་གསུམ་འགོར་ཀྱག་ལེ་འབུམ་གཅིག་སལ་ལ། ཁོ་ད་ཉུང་ངུན་དང་དེ་ར་ཉི་མ་ཉི་ཤུ་རྩ་བདུན་རྩ་བརྒྱད་དེ་ན་ཟླ་གཅིག་གི་ན་ལོང་འདུག་ག་ལེ། ཟླ་གཅིག་ཡིན་ན་ཁོས་ཟླ་གཅིག་པད་ཁོ་རང་ཉི་མ་མཚན་པད་ཨི་ཟུག་བྱོས་ཏེ་ཕྱག་ཕུལ་ཀན་ནི་དགེ་བ་ཆེན་མོ་ཞིག་བསགས་ཀྱག་ང་དང་མ་རྒྱལ་ལ་ནོག་ཧ་ལ་བསམ་སྐད་ག་དེས་ང་དང་བསོད་ནམས་ཆེ་ཡིན་ན་ཁོས་སང་ང་དང་དགེ་བ་ཆེ་བསག་གད་ཀྱག་ལེ་ད་དེ་ཀ་ནས་ང་དང་ཧ་གོ་དགོས་ཀྱི་རྗེས་སུ་ཡི་རང་སྒོམ་དགོས་ཅེས་ཧ་ལས་པའི་ཁག་ཅན་དེ་བྱང་ཆུབ་སེམས་དཔའ་ཀུན་ནི་འདི་ད English ཡིན་ན Technique ཟེར་ན་མ་ནས་ཧ་ལ་བྱང་ཆུབ་སེམས་དཔའ་ཀུན་ནི་ཁོ་རང་ཐབས་འདུག་ལ་དགེ་བ་ཆེན་མོ་ཞིག་དུས་ཆུང་ཞིག་ནང་སླ་མོ་ཞིག་མཉམ་པོ་དགེ་བ་པད་ཁོ་རང་ཧ་ལས་པ་དགེ་བ་ཆེན་མོ་འགྲུབ་བྱས་སི་ཐབས་ཡིན་ནོག་ལེ། ད་དེ་བོ་བདེན་པ་ཁོ་རང་ང་དང་ནང་པ་ཞིག་ཨ། ཐེག་ཆེན་ནི་ཆོས་ཉམས་ལེན་མཛད་མཁན་ཞིག་ཨ། སེམས་ཅན་ཐམས་ཅད་ལ་ཕན་ན་ཟེར་ཏེ་སྨོན་ལམ་བརྒྱབས་མཁན་ཞིག་ཨ་ཨི་རྗེས་སུ་ཡི་རང་དགེ་བ་ཁོ་རང་ཧ་གོ་ཤེས་ཧ་གོ་བྱས་པོ་ཁོ་རང་པོ་བདེན་པ་ཁོ་རང་ཨ། དགོས་འདོད་ཀུན་འབྱུང། ནོར་བུ་དགོས་འདོད་ཀུན་འབྱུང་ཐོབ་མཁན་ཙོགས་རང་རང་བསམ་དགོས་ལེ་ཅི་ཟེར་ན་ནོར་བུ་དགོས་འདོད་ཀུན་འབྱུང་ཐོབ་ནའང་ཅི་བྱོས་སྟན། ཨིན་ན་སྐྱེ་བའི་ཀ་ཨིན་ན་ཚེ་ག་ང་དང་རྒྱུ་ནོར་པོ་མ་ནི་ཐོགས་པ་མེད་མཁན་ཞིག་འབྱུང་ཅན་ནོ། ཁང་པ་ཐོབ་ཅན་ནོ། དེ་ནི་ང་དང་ཏཱ་མ་ནི་ཅི་ཨིན་ན་ཚེ་ག་ཅི་ཏོང་ཞིག་མ་ནི་སྐྱེ་བ་ནས་སྐྱེ་བ་ཐོབ་ཅེས་མེད་ཀྱག། རྗེས་སུ་ཡི་རང་བའི་དགེ་བའོ། བྱོ་ཚུལ་པོ་རྗེས་སུ་ཡི་རང་བའི་དགེ་བ་ཟེར་མཁན་པོ་གསལ་པོ་ཞིག་བྱོས་ཏེ་ཧ་གོ་ན། ནོར་བུ་དགོས་འདོད་ཀུན་འབྱུང་ཐོབ་ན་ཡང་ཨིན་ན་ཚེ་ག་མ་ནི་ཕན་ཐོག་ག་མ་ནོག་ཨིན་ན་ཚེ་ག་ཁར་ཇི་ཁྲིག་ཁྲག་ཐོབ་པ་འགྲོ་གོན་ལག་ཁྲིག་ཁྲག་ཐོབ་པ་འགྲོ་འདུག་ས་ཁྲིག་ཁྲག་ཐོབ་པ་འགྲོ་ག་རི་ཐོབ་པ་འགྲོ་པེ་ནེ་ཐོབ་པ་འགྲོ་ཅི་ཐོབ་ན་ཐོབ་བ་ཀྱང་ནོར་བུ་དགུ་འདོད་ཀུན་འབྱུང་ཐོབ་ན། གསེར་དངུལ་བྱུ་རུ་མུ་ཏིག་ཅི་ཐོབ་ན་ཐོབ་བ་ཀྱང། དེ་ཀའོ་ཨིན་ན་ཚེ་ག་མ་ནི་ཕན་ཐོག་མེད། རྗེས་སུ་ཡི་རང་དགེ་བའི་སྐོར་ལ་ཡང་ཤེས་ན་དེ་ག་ཟུག་བྱོ་དགོས་ནང་ཕན་ཡོན་ནི་སྐོར་ལ་ཤེས་ན་དོན་བདེན་པ་ཁོ་རང

དེ་ནས། དེ་མི་བོའི་བསོད་ནམས་འདྲ་འདྲ་ཞིག་ང་དང་གསག་ཐུབ་བ་མེད་ཀྱག་རྗེས་སུ་ཡི་རང་བསྒོམ་ན་ཡང་དེ་མིའི་སང་ཙ་པིག་ཞིག་ཆུང་བ་ཞིག་གསག་ཀྱག་ལེ་སོང་ཨ། སོང་པ་སང་ད་ང་དང་དགེ་བ་རྗེས་སུ་ཡི་རང་བསྒོམ་ཅེས་པོ་ཨང་བུ་ཆོ་མི་ཞིག་འདྲ་འདྲ་ཞིག་གཅིག་པོ་མ་ན་ལ་སངས་རྒྱས་སི་སངས་རྒྱས་སི་དགེ་བ་ཙམ་ཞིག་བྱོས་དང་དེའང་དྲག་པོ་ལོང་རྗེས་སུ་ར་འགུམ། བྱང་ཆུབ་སེམས་དཔའི་དགེ་བ་ཙམ་བྱོས་དང་ཨི་འཛམ་གླིང་ངི་ཀ་ཡོད་མཁན་ནི་མི་སུ་ཞིག་གི་དགེ་བ་ག་ཟུག་ཅིག་བྱོས་དང་ཧ་ལས་པ་དྲག་པོ་ནོག་བསམ་ན། དེ་ནས་ཐུགས་བསམ་གསལ་ལང་རང་རང་ནང་ནས་ཅིག་བསོད་ནམས་འདྲ་འདྲ་ཡོད་མཁན་ནི་མི་ཙམ་ཞིག་ཡོད་འགྲོ་ཟ་འདྲ་འདྲ་བསོད་ནམས་ཉུང་ཡོད་མཁན་ནི་མི་ཙམ་ཞིག་ཡོད་འགྲོ་དེ་ཚང་མ་ཡི་དགེ་བ་བྱོ་མཁན་པོ་ཚང་མ་རུབ་ང་དང་དེ་འདྲ་འདྲ་ཞིག་ཐོབ་པ་ཀྱག་ལེ། ཞོ་དྲ་སངས་བདེན་པ་ཁོ་རང་ད་དགོས་འདོད་ཀུན་འབྱུང་གི་སང་ལྷག་པ་ཡིན་ནོག་ཞུ་མཁན་པོ་དེ་བོ་ཞུས་པིན། ད་ང་དང་ཚིག་གི་ཐོག་ཚིག་ཁོ་རང་ལ་ཆོ་ག་ད་དེ་རིང་ད་དོན་དོན་ད་ཁོ་དེའུ་ནོག་ལ་ད་ཕལ་ཆེར་གསལ་པོ་ཆ་ཅེས་སི་རེ་བ་སོང་ཡོད་པའི་རེ་བ་ཡིན། ད་ང་དང་ཚིག་ཁོ་རང་བཅོས་ན་ཕྱོགས་བཅུའི་རྒྱལ་བ་ཀུན་དང་ད་ཨི་ཁ་ཐོག་གི་ཚིག་གསུམ་པོ་ཧ་ལེ། ཚིག་གསུམ་པོ་ད་གཞན་མའི་དགེ་བ་བོའི་སྐོར་ལ་བཤད་ཏེན་ཧ་ལ་ལེ་ཨི་མི་བོའི་དགེ་ད་ཨིའི་སེམས་ཨིའི་སངས་རྒྱས་སི་དགེ་བ་ཨིའི་བྱང་ཆུབ་སེམས་དཔའི་དགེ་བ་ཨིའི་ཉན་ཐོས་དགེ་བ་ཨིའི་རང་རྒྱལ་ལི་དགེ་བ་ཨིའི་དེ་བོ་མ་ན་ལ་སེམས་ཅན་གཞན་མ་སུ་ཞིག་གིས་ཀྱང་དེའི་དགེ་བ་བྱོ་མཁན་ཀུན་ལ། དེ་ནས་ངས་སེམས་སྙིང་ཁོང་རུས་པའི་གཏིང་ནས་རྗེས་སུ་ཡི་རང་བསྒོམ་མ་ཞུ་མཁན་པོ་ནོག་ལེ་གསང་བ་ཚིག་བཞི་པས་མ་སླ་མོ་ན་གཟིགས་སེ། ད་ཕྱོགས་བཅུའི་རྒྱལ་བ་ཀུན་དང་ཟེར་ན། དེ་ནས་ང་དང་ཕྱོགས་བཅུ་ཟེར་མཁན་པོ་ཤར་ལྷོ་ནུབ་བྱང་སོང། དེ་ནས་མཚམས་བཞི་སོང། དེ་ནས་སྟེང་ནང་འོག་བྱོས་ཏེ་ཕྱོགས་བཅུ་སོང་ཧ་ལེ། ཕྱོགས་བཅུའི་ཞིང་གྲངས་མེད་ཡོད་ཀྱག་དེ་ན་བཞུགས་མཁན་ནི། རྒྱལ་བ་ཟེར་ན་སངས་རྒྱས། གཙོ་བ་ལ་དེ་བཞིན་གཤེགས་པའི་ཚོགས་ཀུན་ཧ་ལ། དེ་ནས་དེ་བཞིན་གཤེགས་པ་སངས་རྒྱས་དང། དེ་ནས་འཁོར་བྱང་ཆུབ་སེམས་དཔའ་བགྲང་ལས་འདས་པས་བསྐོར་མཁན་ནི་སངས་རྒྱས་དང། སངས་རྒྱས་སྲས་ཟེར་ན་དེའུ་མ་ནས་ལ་དེ་ནས་ཅན་པའི་ཁོ་རང་གྲངས་ཀ་མེད་མཁན། སངས་རྒྱས་སེ་སྲས་ཡ་མ་ནས་བྱང་ཆུབ་སེམས་དཔའ་ཀུན་ལ་ཞུས་སོ་ནོ་སངས་རྒྱས་སྲས་ཟེར་ན་བྱང་ཆུབ་སེམས་དཔའ་ཞུས་སོ་ནོ་གསུང་བ་ལས། རང་རྒྱལ་རྣམས་དང་ཟེར་ན་རང་རྒྱལ་ཟེར་ན་ཅི་ནོ་ཟེར་ན་ད་ང་རང་གཅིག་པོའི་ཕིའ་ཐར་བ་ཞིག་ཐོབ་ན་འགྲིག་ག་ལ་བསམ་མཁན་ནི། དེ་ཉམས་ལེན་པའོ། དགའ་བོ། དགེ་བའི་བཤེས་གཉེན་གཞན་མ་སྨྲ་ནས་མ་བསྟེན་ན་རང་རང་རང་རང་ཉམས་ལེན་མཛད་དེ་དགེ་བའི་བཤེས་གཉེན་ནང་སངས་རྒྱས་སི་བཀའ་སློབ་དེ་ཚོ་ཉན་ཉན་ཡང་ཡང་ཉན་ཆེས་ད་ང་ད་ཉན་ཐོས་རྫོགས་སླད་ཉན་ཆེས་མ་ན་ལ་རང་རང་རང་རང་ཨེ་པའི་དགྲ་བོ། རང་རང་རང་རང་འཁོར་བ་ནས་ཐར་ཆེས་སི་ཕིའ་དེ་ད་སངས་རྒྱས་སི་ཡང་ན་འཇིག་རྟེན་ནས་མ་བྱོན་པའི་སྐབས་ཀུན་ན་མ་ཡོང་ང་ཀྱག་ལེ་དེ་ཀུན་དུ་བ་ཉམས་ལེན་པ་རང་རང་གཅིག་པོ་བཞུགས་ཏེ་ཉམས་ལེན་མཛད་མཁན་དེ་ཀུན་ནང་དེ་ནས་རང་རྒྱལ་རྣམས་དང་སློབ་དང་མི་སློབ་དང་ཟེར་ན་ཉམས་པོ་དེ་ནས་ཉན་ཐོས། ཧ་ལ་ཉན་ཐོས་ཞུས་ན་སངས་རྒྱས་སི་མདུན་ལ་སངས་རྒྱས་ཀྱི་བཀའ་སློབ་ཉན་ནིན་ཉན་ནིན་ཅིག་གི་ཉམས་ལེན་མཛད་དཀའ་ནི། དུ་བ་དེའོའང་ཉམས་ལེན་པོའང་དེ་ནི་རང་རང་གཅིག་པོ་ཐར་འཁོར་བ་ནས་ཐར་ཆེས་སི་ཕིའ་ལྟས་ཡོད་ཤོས་ཡ་དེ་ནི་ང་དང་གཙོ་བོ་བསླབ་བསླབ་པ་གསུམ་མི་ཉམས་ལེན་པོ་མཛད་མཁན་པོ་ཉན་ཐོས་ཞུས་ན་དེ་ཉན་ཐོས་སློབ་དང་ཟེར་ན་ཉན་ཐོས་ལམ་ལྔའི་ནང་ནས་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་པོ་ཉན་ཐོས་སློབ་པ། མི་སློབ་ཟེར་ན་ཉན་ཐོས་དགྲ་བཅོམ་པའོ་ཞུས་ཚུག། རྒྱལ་བ་ཀུན། མན་ནོག། འགྲོ་བ་ཀུན་གྱི་བསོད་ནམས་གང་ལ་ཡང་ཟེར་ན་ད་ལྟའི་ཁ་ཐོག་གི་ཞུས་མཁན་ནི། ང་དང་ཨི་ཟུག་བཞི་འདུག་ག་ལེ། སངས་རྒྱས། བྱང་ཆུབ་སེམས་དཔའ་རང་རྒྱལ་དང་ཉན་ཐོས་ཁོང་བཞི་མན། དེ་ཟུག་མན་ལ་འགྲོ་བ་སེམས་ཅན་ཚང་མའི། འགྲོ་བ་ཀུན་གྱི་བསོད་ནམས་ཟེར་ན་དགེ་བ་ག་ཟུག་ཤིག་བསགས་ཏེ་ཡོད་ནའང་ཞུས་སུ་ནོག་ལེ་འདུག་ག་ལེ། དེ་ནས། བསོད་ནམས་ཀྱི་ཕུང་པོ་ག་ཟུག་ཞིག་བསགས་ཏེ་ཡོད་ནའང་དེ་ནས་ཕྲག་དོག་ནང་དེ་ནས་འགྲན་སེམས་རྩུབ་མོ་ནི་སེམས་ནས་མ་བསམ་པ། དེ་ནས་ཁོ་ཚང་མའི་ས་ག་ནས་དགེ་བ་བྱོ་མཁན་པོ་ལ་འདུག་ག་ལེ། རྣམ་དཀར་དགེ་བའི་རྗེས་སུ་དགེ་བ་བྱོ་མཁན་དེས་བས་ཁོ་རང། དེའི་རྗེས་སུ་དེ་ནས་ང། བའི་སྙིང་ཁུང་རུས་པའི་གཏིང་ནས་ཡི་རང་སྐྱེ། མ་རྒྱལ་ལ་ནོག་བསམ་དེར་བས་ཁོ་རང་བསྟོད་པ་བྱོས། དེ་བས་ན་བསྟོད་བསྔགས་བྱོས། ཧ་ལས་པ་རྒྱལ་ལ་ཡིན་ནོག་བསམས་ཏེ། འདུག་ག་ལེ། ཅིའི་ཕིའ་ཞུས་ན་དེ་ནི་གཞན་མ་སུ་ཞིག་གི་དགེ་བ་ཞིག་བྱོས་པ་དང་ཧ་ལ། དེ་ནི་ང་དང་ཐེག་ཆེན་པ་ཞིག་ཡིན་པ་ནས་ཕར་ལ། སེམས་ཅན་ཐམས་ཅད་ལ་ཡ་མ་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ལ་སྐྱིད་པོ་ཡོང་ཤིག་བསམ་མཁན་ཅིག་ནོ། དེ་ནི་མ་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་སུ་ཞིག་ག་སྐྱིད་པོ་ཡོང་བྱེས་སི་ཕིའ་དགེ་བ་ཞིག་རྒྱལ་ལ་ཞིག་སུ་ཞིག་གིས་བྱོས་དང་དེ་ང་ཏིའི་བསམ་པ་གྲུབ་སུ་ནོག་པ། ང་དང་ཐེག་ཆེན་པ་ཞིག་ཡིན་པའི་ཆ་ནས་ཐེག་ཆེན་ནི་ཆོས་ཉམས་ལེན་བྱོ་མཁན་ཅིག་ཡིན་པའི་ཆ་ནས། གཞན་མ་སྐྱིད་པོ་ཡོང་ཤིག་ཟེར་ཡིན་ཞིག་སྨོན་ལམ་བཏབ་མཁན་ནོག་པ།